སྤྱི་ཡོངས་ཀྱི་ད་བར་གྱི་བདེན་གཉིས་དེ་བསྐྱར་དུ་བལྟས་པ་ན་ཁྱེད་ཀྱིས་གང་འདྲ་མང་ཤེས་པ་དེ་འཇིག་པ་ཆགས་འགྲོ་གི་རེད། དེ་ཡིན་དུས་ད་འདི་ཡི་སྐབས་སུ། ཡབ་སྲས་མཇལ་བའི་མདོ་དེ་ཚོ་བཅས་སླད་ཨ་ནེ་དེ་ཡི་དོན་དག་དེ་ལ། དེ་བཞིན་གཤེགས་པས་ཀུན་རྫོབ་དང་དོན་དམ་པའི་བདེན་པ་གཉིས་སུ་ཐུགས་སུ་ཆུད་དེ་ཤེས་པར་བྱ་བ་ཡང་དེ་གཉིས་སུ་ཟད་དོ་ཟེར་དེ་ཡི་སྐབས་སུ། བདེན་པ་གཉིས་ཀྱི་དབྱེ་གཞི་གང་བཞག་མ་བཞག་དང། དབྱེ་བ་ཨ་ནེ་དེ་གཉིས་སོ་སོའི་མཚན་ཉིད་དེ་གཉིས་རྟོགས་རིམ། ཨ་ནེ་སྒྲ་བཤད། ད་གལ་ཆེ་ཤོས་དེ་ལ་ཐལ་འགྱུར་བའི་ལུགས་ལ་ཐུན་མོང་མ་ཡིན་པ་ད་ག་རེ་བཤད་དགོས་རེད་ཟེར་ན། ཡང་ལོག་གི་སྐོར་དེ་བཤད་དུས་ཡང་དག་ཀུན་རྫོབ་དང་ལོག་པའི་ཀུན་རྫོབ་མེད། འཇིག་རྟེན་ཤེས་ངོ་ལ་ལྟོས་ཏེ་ཡུལ་ཡང་དག་འཇིག་རྟེན་ཤེས་ངོ་ལ་ལྟོས་ཏེ་ཡུལ་ཅན་ཡང་དག་ཨ་ནི་ལོག་པ་ལ་ཡང་ད་རང་འཇིག་རྟེན་ཤེས་ངོ་ལ་ལྟོས་ཏེ་རྒྱག་ཡ་མ་གཏོགས། ཡང་དག་ཀུན་རྫོབ་མེད་ཡང་དག་མེད་པའི་རྒྱག་སྟངས་དེ་མ་འདྲ་བ་ཅིག་ཡོད་རེད་རོ། ད་འདི་མ་གཏོགས་སྤྱི་ཡོངས་ཀྱི་འདྲ་བོ་ཅིག་ཆགས་ཡོང་ད་དེ་ནས་ང་ཚོ་དང་པོ་འགྲོ་ཡ་དེ་ལ། ད། དབྱེ་གཞི་དེ་ལ་བསམ་བློ་ཅིག་སྐོར་དབྱེ་གཞི་དེ་ག་རེ་རེད་ཟེར་ན་ཤེས་བྱ་རེད་ཟེར་ལ། ཨ་ནི་དེ་ནས་ཀུན་མཁྱེན་འཇམ་དབྱངས་བཞད་པའི་ཡིག་ཕ་གིའི་ནང་ལོགས་ལ་དེ་ནས་དབྱེ་གཞི་ལ་རྒྱག་སྟངས་མ་འདྲ་བ་མང་པོ་འདུག་རྒྱག་སྟངས་མ་འདྲ་བ་བཞི་འདུག་བཞི་པོ་དེ་ལ་ཡང་སྐྱོན་ག་རེ་འདུག་གནོད་བྱེད་ག་རེ་གཏོང་རྒྱག་དེ་བསམ་བློ་སྐོར་ཨ་ནི་དེ་དང་མ་འདྲ་བ་གཏོང་གཏོང་སྟངས་ནང་ལོགས་ལ།

དོན་དམ་བདེན་པ་ཤེས་བྱ་མ་ཡིན་ཙང་སྣང་ཙམ་རེད་ཤེས་བྱ་མ་རེད་བ་ས་ད་དོན་དམ་བདེན་པ་ཤེས་བྱ་མ་ཡིན་ཟེར་ར། དོན་དམ་བདེན་པ་ཤེས་བྱ་མ་ཡིན་པར་སྨྲ་བ་དེ་སྐད་དང་མཐའ་མ་འཇུག་པ་རེད་ཟེར་ལབ་ར་བ་དང། ཨ་ལས་འགོག་དེ་ཀུན་རྫོབ་བདེན་པ་སྨྲ་བ་ནི་མཐའ་མ་འཇུག་པའོ་ཟེར་བ་དེ་ལབ་ར་བ་དེ་རྗེས་ཀྱི། དེ་ནས་གཅིག་དེར་ཐང་སག་པས་བརྒྱག་འདུག་ཐང་སག་པས་བརྒྱག་ཐང་སག་པས་ག་རེ་བརྒྱག་རེད་ཟེར་ན་གཟུགས་ནས་རྣམ་མཁྱེན་གྱི་བར་ལ་བདེན་པ་གཉིས་སུ་དབྱེ་ཟེར་ལབ་དུས་ཨ་ལས་དང་པོ་དེ་ལ་སྐྱོན་གཏོང་ན་སྣང་ཙམ་ལ་དེ་གཉིས་གང་རུང་ཡིན་པས་མ་ཁྱབ།

བརྫུན་པ་སྟེ་ལོག་པ་མཐོང་བའི་ཀྱི་ཚད་མའི་རྙེད་དོན་གཉིས་གཉིས་ཡོད་རེད་དངོས་པོ་རེ་རེ་ཡི་སྟེང་དུ་ད་དེ་གཉིས་ཀའི་རྣམ་གཞག་དེ་འཐད་པ་དེ་བསྟན་དགོས་རེད་བ། དངོས་ཀུན་ཟེར་ན་དངོས་པོ་ག་འདྲ་ཅིག་ཡིན་པ་ཡིན་ན་དེ་དག་ཐམས་ཅད་ཀུན་ལ་ཡང་དག་པར་མཐོང་བའི་ཀྱི་ཚད་མའི་རྙེད་དོན་དང་ཡང་དག་བརྫུན་པ་སྟེ་ལོག་པ་མཐོང་བའི་ཀྱི་ཚད་མའི་རྙེད་དོན་གཉིས་གཉིས་ཡོད་རེད་དངོས་ཀུན་ཡང་དག་བརྫུན་པར་མཐོང་བ་ཡིས་ཨ་ནི་དངོས་ཉིད་ཟེར་དུས་རེད་བ་དངོས་ཉིད་རེད་དོ་དངོས་ཉིད། གཉིས་གྲངས་ཀ་ཟེར་ཏེ་དངོས་པོ་ཉིད་ཟེར་ཚིག་དང་གཅིག་གར་སྦྱར་རོ། དངོས་ཉིད་ཟེར་ཏེ་དངོས་པོ་གཅིག་ཉིད་ལ་ངོ་བོ་དབྱེ་བ་གཉིས་གཉིས་ཡོད་རེད་དངོས་ཉིད་ངོ་བོ་གཉིས་ནི་འཛིན་པར་འགྱུར་ད་དེ་ག་རེད་ཟེར། རེད་བ། ཡང་དག་མཐོང་ཡུལ་གང་དེ་དེ་ཉིད་དེ་ཟེར་ཏེ་ཡང་དག་པའི་ཀྱི་ཚད་མའི་རྙེད་དོན་གང་ཡིན་པ་དེ་ལ་དེ་ཉིད་དེ་དོན་དམ་བདེན་པ་རེད་ད། རེད་བ།

ཁ་སྐྱེད། མཐར་ཐུག་དཔྱོད་པའི་རིགས་ཤེས་ཀྱི་རྙེད་དོན་དོན་དམ་བདེན་པའི་མཚན་ཉིད་མཐར་ཐུག་ཟེར་དུས་གནས་ལུགས་མཐར་ཐུག་ལ་སྦྱར་རོ། དེ་དཔྱོད་པའི་རིགས་ཤེས་ཟེར་དུས་དེ་རྟོགས་པའི་ཀྱི་རིགས་ཤེས་དེ་ལ་ར་བ། དེའི་རྙེད་དོན་དོན་དམ་བདེན་པའི་མཚན་ཉིད་ཐ་སྙད་དཔྱོད་པའི་ཀྱི་ཚད་མའི་རྙེད་དོན་ཀུན་རྫོབ་བདེན་པའི་མཚན་ཉིད་ཐ་སྙད་ཟེར་ཡ་དེ་ཀུན་རྫོབ་བདེན་པ་ལ་སྦྱར་བྱས་ནས་དེ་རྟོགས་པའི་ཀྱི་ཚད་མའི་རྙེད་དོན་གང་ཡིན་པ་དེ་ལ་དེ་ནི་ཀུན་རྫོབ་བདེན་པ་ཟེར་བ་ནི་ཟད་ནའང། དང་པོ་ལ། བུམ་པ་ཆོས་ཅན་མཚོན་བྱ་དེར་ཐལ་ཟེར་ན་བུམ་པ་ཆོས་ཅན་དོན་དམ་བདེན་པ་ཡིན་པར་ཐལ་མཚན་ཉིད་དེའི་ཕྱིར་མཐར་ཐུག་དཔྱོད་པའི་རིགས་ཤེས་ཀྱི་རྙེད་དོན་ཡིན་པའི་དེར་ཐལ། མཐར་ཐུག་དཔྱོད་པའི་རིགས་ཤེས་ཀྱི་རྙེད་དོན་ཡིན་པར་ཐལ་ཇི་ལྟ་བ་རྟོགས་པའི་རྣམ་མཁྱེན་གྱི་རྙེད་དོན་ཡིན་པའི་ཕྱིར། ཁྱབ་སྟེ་ཊཱིཀ་ཆེན་ལས། འབྲས་བུའི་སྐབས་སུ་དེའི་ཕྱིར་སངས་རྒྱས་ཀྱི་མཁྱེན་ཚུལ་བསྡུས་པའི་དབང་དུ་བྱས་ན་ནི། ཡང་དག་པར་ཚེ་རོལ་བ་ཡང་དག་པར་མཐོང་བའི་རིགས་ཤེས་ཚད་མས་རྙེད་པ་དང། ཡུལ་དེ་ལ་རིགས་ཤེས་ཚད་མ་ཡིན་པ་ནི་དོན་དམ་བདེན་པའི་མཚན་ཉིད་ཡིན་ལ་དེས་ཀུན་རྫོབ་བདེན་པའི་མཚན་ཉིད་ཀྱང་ཤེས་པར་བྱའོ་ཞེས་གསུངས་པའི་ཕྱིར། ད་འདི་ལ་གཉིས་ཡོད་རེད་མི་དགོས། འབྲས་བུ་སངས་རྒྱས་ཀྱི་ས་ཡི་སྐབས་སུ། སྤྱིར་བཏང། ད་ལྟ། དགོངས་པ་རབ་གསལ་འདིར་ཡོད་རེད་བ། མཐར་ཐུག་དཔྱོད་པའི་གི་རིགས་ཤེས་ཀྱི་རྙེད་དོན་དེ། དེ་ནས་དོན་དམ་བདེན་པའི་མཚན་ཉིད་བཞག་པ་དེ་སངས་རྒྱས་ཀྱི་མཁྱེན་ཚུལ་མ་བསྡུས་པའི་དབང་དུ་བྱས་པ་རེད། ད་སངས་རྒྱས་ཀྱི་མཁྱེན་ཚུལ་བསྡུས་པའི་དབང་དུ་བྱས་པ་ཡིན་ན་ག་རེ་དགོས་རེད་ཟེར་ན་དེ། ཡང་དག་པར་མཐོང་བའི་གི་རིགས་ཤེས་ཚད་མས་རྙེད་པ་དང་ཟེར་དུས་དེའི་རྙེད་དོན་གང་བྱས་ལ། ཡུལ་དེ་ལ་རིགས་ཤེས་ཚད་མ་ཡིན་པ་ནི་ཟེར་ན་ཡུལ་དེ་ལ་མཐར་ཐུག་དཔྱོད་པའི་རིགས་ཤེས་སུ་སོང་བ་ཟེར་ལབ་རེད། དེ་སངས་རྒྱས་ཀྱི་མཁྱེན་ཚུལ་བསྡུས་པའི་དབང་དུ་བྱས་ན་དེ་ག་རང་རེད། ད་དངོས་གནས་མཚན་ཉིད་དེ་རང་བ། ད་སངས་རྒྱས་ཀྱི་མཁྱེན་ཚུལ་མ་བསྡུས་པའི་དབང་དུ་བྱས་ན་མཐར་ཐུག་དཔྱོད་པའི་རིགས་ཤེས་ཀྱི་རྙེད་དོན་དེ་དོན་དམ་བདེན་པའི་མཚན་ཉིད་རེད་ཟེར་ལབ་དུས་དེ་བར་བར་ང་ཚོ་ག་རེ་དགོས་རེད་ཟེར་ན་སངས་རྒྱས་ཀྱི་མཁྱེན་ཚུལ་བསྡུས་སྟངས་ག་རེ་རེད། མ་བསྡུས་པ་ཡིན་སྟངས་ག་རེ་རེད་དེ་བསམ་དགོས་ཀྱི་ཅི་ཨ་རེ་དང་པོ་མ་ཅིག་འགྲོ།

ཐ་སྙད་པའི་ཀྱི་ཚད་མའི་རྙེད་དོན་དེ་ཀུན་རྫོབ་བདེན་པའི་མཚན་ཉིད་ཡིན་ན་བུམ་པའི་ཆོས་ཉིད་ཆོས་ཅན་དེ་ནི་ཀུན་རྫོབ་བདེན་པ་ཡིན་པར་ཐལ་མཚོན་བྱ་དེར་ཐལ་མཚན་ཉིད་དེའི་ཕྱིར་དེར་ཐལ་ཇི་སྙེད་པ་མཁྱེན་པའི་ཀྱི་རྣམ་མཁྱེན་གྱི་རྙེད་དོན་ཡིན་པའི་ཕྱིར་བུམ་པའི་ཆོས་ཉིད་དེ་ཁྱབ་སྟེ་ཊཱིཀ་ཆེན་ལས་དེའི་ཕྱིར་ཞེས་སོགས་དྲངས་མ་ཐག་པའི་ཀྱི་གཞུང་དོན་གྲུབ་པའི་ཕྱིར་སངས་རྒྱས་ཀྱི་མཁྱེན་ཚུལ་བསྡུས་པའི་དབང་དུ་བྱས་པ་ཡིན་ན་ཐ་སྙད་དཔྱོད་པའི་ཚད་མའི་རྙེད་དོན་གཅིག་པུ་ལ་དེ་ནས་ཀུན་རྫོབ་བདེན་པའི་མཚན་ཉིད་ལ་འགྲོ་གི་ཡོད་མ་རེད་ད་ག་རེ་རེད་ཟེར་ན་སངས་རྒྱས་ཀྱི་མཁྱེན་ཚུལ་བསྡུས་པ་ཡིན་ན་རྣམ་མཁྱེན་གྱིས་ཇི་སྙེད་པ་མཁྱེན་ཚུལ་དེ་ཚོ་སླེབས་ཡོང་དུས་ཇི་ལྟ་བ་མཁྱེན་ཚུལ་སླེབས་ཡོང་དགོས་ར་གང་ལྟར་རྣམ་མཁྱེན་གྱིས་ཆོས་ཐམས་ཅད་རྟོགས་ར་བ་ཟེར་དེ་རེད་ར་བ། གཞན་ཡང་ཐེག་ཆེན་མཐོང་ལམ་བར་ཆད་མེད་ལམ་ཆོས་ཅན་མཚོན་བྱ་དེར་ཐལ་ཟེར་ན་དོན་དམ་བདེན་པ་ཡིན་པར་ཐལ་མཚན་ཉིད་དེའི་ཕྱིར་མཐར་ཐུག་དཔྱོད་པའི་རིགས་ཤེས་ཀྱི་རྙེད་དོན་ཡིན་པའི་ཕྱིར་དེར་ཐལ

གཞི་གྲོང་དུ་སྟོང་ཉིད་འདུ་བའི་ཤེས་རབ་ཏུ་རྟོགས་པའི་ཁྲག་དང། འཁོར་བའི་གྲོང་ཁྱེར་གྱི་སྟོང་ཉིད་འདུ་བའི་ཤེས་རབ་ཀྱི་ལྟོ་བ་དང། རྣམ་ཤེས་སྐབས་གསུམ་པ་དེ་ལས་ཡོད། སློབ་དཔོན་དང་འཕགས་པ་གཉིས་ཀའི་ཤེས་རབ་ཀྱིས་འཁོར་བའི་གཅོང་མཐོང་དགོངས་པ་སོགས་ལ། འཁོར་བའི་གཅོང་དོ་དམ་བྱ་བའི་རིག་བྱེད་ཀྱི་མི་གཉིས་པའི་ཕྱིར། ཞེས་གསུངས་པའི་ཕྱིར།

རྣམ་གཞག་འདི་གཉིས་འགལ་བར་འགྱུར་རོ་སྙམ་ན་འདིའི་སྐབས་སུ་སངས་རྒྱས་ཀྱི་བློ་གཅིག་གི་མཁྱེན་པའི་དཀྱིལ་འཁོར་གཅིག་ཉིད་ཀྱིས་ཤེས་བྱའི་ཤེས་བྱ་ཀུན་ཁྱབ་མཁྱེན་པ་གཅིག་ག་རེ་ན་གཅིག་གྲངས་རེ་མཁྱེན་པའི་དཀྱིལ་འཁོར་གཅིག་གི་བདེན་པ་གཉིས་ཀ་རྟོགས་འགྲོ་ཀུན་ལས་ལ་ཡེ་གཅིག་འགལ་འགྲོ་གི་འདུག་ཟེར་ན་ཨ་རེ་དེ་ཉིད་སྙམ་ན་མི་འགལ་ཏེ་བདེན་གཉིས་ཀྱི་མཚན་ཉིད་སྔར་བཤད་པ་ནི་སྤྱིར་བཏང་ལ་དགོངས་ལ། སྤྱིར་བཏང་རེད་ད་ད་ནི་ཉོག་དྲ་དེ་ཡོད་རེད་ད་རྒྱུ་མཚན་སྐྱེར་ཤེས་ཀྱི་ཡོད་རེད་ད།

བཅུ་གཅིག་བཅུ་གཉིས་སོང་སྟེ་ཐ་མ་ཐ་མ་ཡོད་གྲྭར་སོང་རྩ་བ་སྟེ། ག་ས་འདི། མཁྱེན་པ་མི་འཐད་པའི་ཐལ་བ་དང་མཁྱེན་པ་པོ་མི་འཐད་པའི་ཐལ་བ་ཟེར་ཏེ་གང་ཚེ་སྐྱེ་མེད་དེ་ཉིད་ཡིན་ཞིང་བློ་ཡང་སྐྱེ་བ་དང་བྲལ་བ། དེ་ཚེ་དེ་རྣམ་རྟེན་ལས་དེ་ཡིས་དེ་ཉིད་རྟོགས་པ་ལྟ་བུ་སྟེ་ལྟར་སྐད་གྲགས་ཆེན་པོ་ཤེས་པ་རེད། ཇི་ལྟར་སེམས་ནི་གང་གི་རྣམ་པ་ཅན། འདི། སངས་རྒྱས་ས་ལ།

ཉེ་དུས་ཀྱི་ལམ་གྱི་དམིགས་པ་ལ་སྒྲོ་འདོགས་ཆོད་པས་དེ་ལ་སྒྲོ་འདོགས་ཆོད་པ་ཡིན་ནོ་ཟེར་སྐབས་གཉིས་པའི་སྐབས་སུ་དེ་སྐད་དུ་ལམ་བར་ཆད་མེད་ལམ་ཁོ་རང་ཁོ་རང་རྟོགས་པའི་རྒྱུ་མཚན་དེར་རྟོགས་ཀྱི་ཡོད་པ་ཡིན་ཙང་ཨ་ནི་བཟོད་ཤེས་དེ་ཚོ་རེད་བ། རྗེས་བཟོད་ཡུལ་ཅན་དང་ཆོས་བཟོད་དེ་ཡུལ་ལ་བཞག་ཅིང་ཆོས་བཟོད་ཆོས་ཉིད་ཀྱི་ཡུལ་ཅན་དེ་རྗེས་བཟོད་ཆོས་བཟོད་ཀྱི་ཡུལ་ཅན་ལས་ལ་ཡ་མི་གཡོ་ཏེ་ཏེ་ཏེ་རེ་ད་དེའི་སྐབས་སུ་དེ་མ་ཐག་ད་དེའི་སྐབས་སུ་ཡང་ལོག་པ་ཅི་སྐྱེ་བར་ལྟ།

རེ་བ་འདྲ་སུ་གང་གིས་ཤེས་ཀྱི་མེད་པ་ཡིན་ཙང་རྟོགས་ཀྱི་མེད་པ་ཡིན་ཙང་ཁོས་ཤེས་ཀྱང་མ་རེད་ལབ་མོ། འདིའི་ཁ་བཏུང་ན་གཅིག་དྲངས་ཡོད་ལ་གང་ན་བྱང་ཆུབ་སེམས་འགྲེལ་དང་སྔགས་ཀྱི་ལུང་བྱེད་ན་བྱང་ཆུབ་སེམས་འགྲེལ་དེ་རེད་འདུག་ཨ། མདོ་ལུང་བྱེད་ན་འཇིག་རྟེན་ལས་འདས་པའི་བསྟོད་པ་ཡིན་འཕྲད་སོང། དེ་ཡང་ང་ཚོ་གནད་འགག་ཅི་ཡིན་དོར་བ་ད་དེ་ལས་སོང་ཨ། ད་སྣང་བ་རྟོགས་དགོས་ཀྱི་རེད་ཟེར་གཞན་པ་གཅིག་དེ་ལ་རེད་འོ། སྣང་བ་རྟོགས་དགོས་པ་ཡིན་པ་ད་རིག་པར་བ། རིག་པ་ཟེར་དེ་གང་ཡང་མ་རིག་པའི་རིག་པ་གཅིག་བཞག་ཡ་མེད་པའི་ཡས་ཀྱི་ལ་རེད། གཅིག་རེད་དགོས་པའི་ཡས་ཀྱི་ལ་རེད། དེ་ལ་ཁྱམས་རེ་དང་ཡང་སྐྱོར།

དེ་སྔོ་འཛིན་གྱི་སྟོབས་ཀྱིས་དྲན་ཤེས་ཀྱིས་ཡང་སྔོ་འཛིན་རྟོགས་ཀྱི་ཡོད་པ་ཡིན་ཙང་སྔོ་འཛིན་འཇོག་བྱེད་དེ་འཇོག་བྱེད་ཟེར་ན་མི་འདུག་གང་ལྟར་རྟོགས་བྱེད་དེ་སྔོ་འཛིན་དྲན་པའི་དྲན་ཤེས་གང་ལ་མ་བཞག་དགོས་པོ་རེད་དེ་ཡོད་ར་དེ་ལ་ང་ཚོ་ལྟས་གནད་འགག་ཏུ་ད་བཏགས་ཚད་མང་པོ་ཡོད་ར། དང་གི་ང་ཚོ་ག་རེ་ཡོད་རེད་ཟེར་ན་ལྟས་རྣམ་བཤད་སྙིང་པོའི་རྒྱན་དེ་གཅིག་བཅས་ཨ་ནི་དྲང་ངེས་སྙིང་པོ་ཨ་སྐོར་ར་བ་ཐ་མ་ཐ་མ་མི་དགོས་ཡོད་བ་དགག་པ་གཉིས་ཀྱི་ན་སྐོར་གྱི་ཤེས་ཀྱི་ཡོད་བ་དགག་པ་དོན་དམ་བདེན་པ་ལྟར་ཚད་མས་གྲུབ་པར་བཤད་པ་དེ་ལྟས་དྲང་དོན་མ་ཡིན་བཤད་པ་གཅིག་མི་འདུག་ཨ།

ད་ཆུ་ཆུ་གཞན་པ་ཡང་ཞེ་སྡང་སྐྱེ་དེའི་བར་ནི་སླེབས་ཡོང་བར་ག་རེ་རེད་ཟེར་ན་དགག་བྱ་ཕར་བཀག་པ་རེད་མ་གཏོགས་ཚུར་བསྒྲུབ་བྱ་ཁྱོད་སྐྱེ་ཡོང་མ་གདའ། དེ་མགོན་པོ་ཀླུ་སྒྲུབ་ཀྱི་དགོངས་པ་རེད་ཧ་ཟེར་ལར། དེ་ལ་སླེབས་ཡོང་དུས་གང་ན་ང་ཚོ་ཕ་ལས་ཀྱང་དེ་ཐིག་སྐད་ཁྱག་མ་རེད། མགོན་པོ་ཀླུ་སྒྲུབ་ཀྱིས་ག་རེ་རེད་ཟེར་ན། གཞས་ཀྱི་འདི་ནི་ཡོད་ཉིད་འགོག་པ་སྟེ་མེད་ཉིད་ཡོངས་སུ་འཛིན་པ་མིན་ནག་པོ་མིན་ཞེས་སྨྲས་པ་ན་དཀར་པོ་ཡིན་ཞེས་མ་བརྗོད་བཞིན་ལབ་བསྡད་དེ།

ཨ་ནི་རང་བཞིན་མེད་པར་རྟོགས་པའི་སྒྲུབ་པའི་གི་རྟགས་ཡང་དག་དེ་རང་བཞིན་ཡོད་པ་བཀག་པ་མ་གཏོགས་མེད་པར་མ་གྲུབ་ན་ཁོ་ལ་ཨ་ནི་བསྒྲུབ་བྱ་མི་འདུག་ག་ཟེར། དེ་ནང་བཞིན་རྟགས་དེ་ལ་བརྟེན་ནས་སྐྱེས་པའི་རྗེས་དཔག་དེ་རང་བཞིན་ཡོད་པ་བཀག་པ་ཙམ་མ་གཏོགས་རང་བཞིན་མེད་པ་མ་རྟོགས་ན་ཁོ་ལ་དེ་སྐྱོན་འདུག་ག་ཟེར། འོ་ན་ལུང་གི་དོན་ག་རེ་རེད་ཟེར་ཏེ་རང་བཞིན་མེད་པར་སྒྲུབ་པའི་གི་རྟགས་ཚིག་བློ་ཤེས་པ་དེ་དག་གིས་རང་བཞིན་ཡོད་པ་བཀག་བྱས་རང་བཞིན་མེད་པ་ཙམ་བློ་ངོ་ལ་འགྲོ་གི་ཡོད་རེད་མ་གཏོགས་དེ་ལས་གཞན་པའི་རང་བཞིན་མེད་པ་ཡོད་པ་མི་འགྲོ་གི་མཐོང་རེད་ད། རང་བཞིན་མེད་པ་ཡོད་པ་དེ་རིགས་ཤེས་ཀྱིས་རྟོགས་པ་མ་རེད་ད་ཐོག་ཨུ་སུ་ལས་ཡོད་ལས་དེ་དེ་ཡོད་ད་དེའི་འོག་ལས་ཡོད་དེ་དེ་ད་ག་རང་དེའི་ཁོངས་ཡིན་པ་དེ་ལུང་དེ་འཇིག་རྟེན་བརྟག་པ་ནས་ཅི་རེད་ཚུལ་རྟོགས་རྒྱུ་སོང་དེ་ནས་མ་ཁོང་རུ་མ་གྱི་དྲངས་བྱས་རང་དྲངས་བྱས་ད་ཐ་མ་དེར་འདི་ལ་རང་བཞིན་ཡོད་པ་བཀག་སྟེ་རང་བཞིན་མེད་པ་ཡོད་པ་རིགས་ཤེས་ཀྱིས་མ་གྲུབ་པ་ནི་རྩ་ཤེའི་རྣམ་བཤད་དུ་འཆད་པར་འགྱུར་ལ་ད་དོང་དེ་ཅག་ཤར་ད་གར་ཅི་རུང།

སྐད་ཆ་མེད་པ་ད་ལྟའི་ད་ལྟའི་དབང་བྱས་ནས་གཏོང་གི་རེད་བ་སྐད་ཆ་མེད་ར། སྐབས་འདིའི་ཕྱིན་ཅི་ལོག་པ་དང་མ་ལོག་པ་ཟེར་དུས་འཁྲུལ་མ་འཁྲུལ་ལ་ཨ་བཞག་བཤད་འགྲོ་ན་མ་འཁྲུལ་བའི་ཤེས་པའི་རྙེད་དོན་ཡིན་པས་ཁྱབ་ད་འཁྲུལ་ཤེས་རྙེད་དོན་དེ་ལ་རྙོག་དྲ་ཞིག་རེད། དྲང་ངེས་ལེགས་བཤད་སྙིང་པོའི་ནང་རིགས་ཤེས་རྗེས་དཔག་སྣང་ཡུལ་ལ་འཁྲུལ་བའི་འཁྲུལ་ཤེས་ཡིན་ཀྱང་དེས་རྙེད་པ་འཁྲུལ་ཤེས་ཀྱིས་རྙེད་པ་མི་འགལ་བའི་ཕྱིར་དེ་སྒྲ་དང་རྫུན་པ་ཡང་ཡིན་པའི་དུང་སྒྲ་རྙེད་ཀྱང་དུང་སྒྲ་རྫུན་པ་མ་རྙེད་པ་མི་འགལ་བ་བཞིན་ནོ་དེ་ཡོད་རེད། མ་འཁྲུལ་བའི་ཤེས་པ་ལ་ན་ཡིན་པར་རེད་བ་ད། འོ་དེ་ཡོད་རེད། ད་ད་དེ་ནས། ད་ཁ་ཅིག་གིས་ག་ལབ་འདུག་ཟེར་ན། མཚན་ཉིད་དེ་ལྟར་དེས་དེ་ལ་ཡ་དེ་གང་དེ་ག་ཡ་དེ་ར་བ། མཐར་ཐུག་དཔྱོད་པའི་རིགས་ཤེས་ཀྱི་རྙེད་དོན་དང་ཐ་སྙད་པའི་ཚད་མའི་རྙེད་དོན་གཉིས་འགལ་བའི་ཕྱིར་ཟེར་རྟགས་མ་གྲུབ་ན་འགལ་བ་ཡིན་པར་ཐལ་འཁྲུལ་ཤེས་ཀྱི་རྙེད་དོན་དང་མ་འཁྲུལ་བའི་ཤེས་པའི་རྙེད་དོན་གཉིས་འགལ་བའི་ཕྱིར་ཏེ་ཚིག་གསལ་ལས་ཁོང་ཕྱིན་ཅི་ལོག་དང་ཕྱིན་ཅི་མ་ལོག་པ་དག་ནི་ཐ་དད་པ་ཡིན་ནོ་ཞེས་གསུངས་པའི་ཕྱིར་ཟེར་ན་ད་ལྟ།

ཡང་ཁོ་ན་ལས་དེ་མི་གཡོ་བར་ཆོས་ཀྱི་མཐར་ཐུག་ཆོས་ཀྱི་རིག་བྱེད་ཀྱི་རྙེད་སྟོང་ཡིན་པ་དང། ཇི་ལྟ་བ་ཐོབ་པའི་རྣམ་བཤད་ཀྱི་རྙེད་སྟོང་ཡིན་པའི་ཕྱིར། འདོད་ན་མཐར་ཐུག་ཆོས་ཀྱི་རིག་བྱེད་ཀྱི། དེ་མི་གཡོ་བ་སྟེ་གྲོལ་བ་དང་འདོད་པའི་ཕྱིར་འདོད་མི་ནུས་ཏེ། མཐར་ཐུག་ཆོས་ཀྱི་རིག་བྱེད་ཀྱི་དེ་མི་འགྲོ་བའི་ཕྱིར་ཏེ་དེ་ལྟར་རྩ་ཤེས་ཁྲིད་ཆེན་ལས་གསུངས་པའི་ཕྱིར་ཟད་ན་ད་ལྟ་ག་རང་རེད།

ཀུན་རྫོབ་བདེན་པ་ཡིན་པར་ཐལ་ཐ་སྙད་པའི་ཚད་མའི་རྙེད་དོན་ཡིན་པའི་ཕྱིར་དེར་ཡང་གཅིག་དེ་དོན་དམ་བདེན་པར་སྟོང་དུ་བ་སྟེ་བདེན་མེད་ཆོས་ཅན་ཐ་སྙད་པའི་ཚད་མའི་རྙེད་དོན་ཡིན་པར་ཐལ་དེ་ནས་བདེན་འཛིན་ལོག་ཤེས་སུ་རྟོགས་པའི་ཀྱི་ཐ་སྙད་པའི་ཚད་མ་ར་བ་བདེན་འཛིན་ལོག་ཤེས་རྟོགས་པའི་བློ་དེ་ཀུན་རྫོབ་དངོས་ཡུལ་དུ་ཀུན་རྫོབ་འཇལ་བྱེད་ཀྱི་བློ་རེད་པ་དེས་ཁྱོད་རྟོགས་པའི་ཕྱིར་ཏེ་དེས་བདེན་འཛིན་ལོག་ཤེས་སུ་རྟོགས་བདེན་འཛིན་ལོག་ཤེས་སུ་རྟོགས་ན་བདེན་འཛིན་ཞེན་ཡུལ་མེད་པར་རྟོགས་དེ་རྟོགས་ན་བདེན་མེད་རྟོགས་དགོས་པའི་ཕྱིར་ཅེས་བྲིས་སོ། ད་ཁ་ཅིག་མཐར་ཐུག་དཔྱོད་པའི་རིགས་ཤེས་ཀྱི་རྙེད་དོན་དང། དོན་དམ་བདེན་པའི་མཚན་ཉིད་ཐ་སྙད་པའི་ཚད་མའི་དངོས་ཀྱི་རྙེད་དོན་ཀུན་རྫོབ་བདེན་པའི་མཚན་ཉིད་ཟེར་ན། བདེན་མེད་ཀྱི་དོན་སྤྱི་ཆོས་ཅན་མཚོན་བྱ་དང་པོ་དེར་ཐལ་གཉིས་ཀར་དངོས་ཀྱི་རྙེད་དོན་ལ། མཚན་ཉིད་དེའི་ཕྱིར། བདེན་མེད་རྟོགས་པའི་རིགས་ཤེས་རྗེས་དཔག་གི་དངོས་ཀྱི་རྙེད་དོན་ཡིན་པའི་ཕྱིར་ཏེ་དེའི་དངོས་ཡུལ་གང་ཞིག་དེའི་རྙེད་དོན་ཡིན་པའི་ཕྱིར་ཏག་ཏག་རེད་ར་བ་བདེན་མེད་དོན་སྤྱི་དེ་བདེན་མེད་རྟོགས་པའི་རིགས་ཤེས་རྗེས་དཔག་གི་དངོས་ཡུལ་ཡིན་པ་གང་ཞིག་དེའི་རྙེད་དོན་ཡིན་པའི་ཕྱིར་ཏེ་དེ་རྟོགས་པའི་ཕྱིར། ད་དང་པོ་མ་གྲུབ་ན་དེའི་དངོས་ཡུལ་ཡིན་པར་ཐལ།

བར་ཆད་མེད་ན་ཁོ་རང་གིས་ཁོ་རང་རྟོགས་པའི་ཆ་ནས་རིགས་ཤེས་སུ་བཞག་པ་མ་ཡིན། འོ་ན་ག་རེ་རེད་ཟེར་ན། དེ་ཡི་ཡུལ་སྟོང་ཉིད་ཆོས་ཀྱི་བདག་མེད་ཡོངས་གྲུབ་རྟོགས་པའི་ཆ་ནས་རིགས་ཤེས་སུ་བཞག་པ་རེད་པ། ཡུལ་གང་ལ་བརྟེན་ནས་དེ་ཁོ་ན་ཉིད་ཀྱི་དོན་རྟོགས་པ་ལ་བཞག་པའི་སེམས་རྟགས་ཀྱི་འདུག་བ། དཔེ་དེ་ནང་གི་རེད། དཔེ་དེ་ནང་གི། ད་དེ། ད་ད་ལྟ་དེ་འདྲའི་ཅིག་སླེབས་ཚར་བ། ཨེ་ནས། ད་བྱས་ན་ད་ཀུན་རྫོབ་བདེན་པའི་མཚན་ཉིད་ཡོད་རེད་ར་ད་དོག་དོག།

དུས་གཏོལ་གྱི་རྒྱ་ཁྱོད། ཨ་ནི་དེ་གཉིས་ཅིག་ཅར་དུ་མངོན་སུམ་དུ་རྟོགས་པ་མེད་ཀྱང་ལོགས་ན་དངོས་སུ་རྟོགས་པ་ཡོད་ཟེར་དུས་ཇོ་ནང་དེ་ལ་ཀྱང་མ་ཤ་འོན་ཏེ་ཐ་མ་དེ་ལ། ཨ་ནི། སྟོང་ཀུན་རྫོབ་བདེན་པ་དང་སྟོང་ཉིད་གཉིས་ཀ་རྟོགས་རྟོགས་པའི་རྒྱུ་མཚན་ནི་སྟོང་ཉིད་ཀྱི་དོན་སྤྱི་དང་སྟོང་ཉིད་གཉིས་ཀ་དངོས་སུ་རྟོགས་པའི་ཕྱིར་རོ། རྟོགས་པ་ཡིན་པར་ཐལ་སྟོང་ཉིད་དོན་སྤྱིའི་ཚུལ་གྱིས་རྟོགས་པའི་བློ་ཡིན་པའི་ཕྱིར་རྟག་གོ་རུ་བྱེད་དེ་གཉིས་ཀ་རྟོགས་མཐའ་ཁྱོད། བྱས་ཙང། ད་ཁྱོད་ཀུན་རྫོབ་བདེན་པ་ཡིན་ཕྱིན་ཁྱོད་རྟོགས་ན་ཀུན་རྫོབ་བདེན་པ་རྟོགས་པས་ཁྱབ་དང།

རེ་བ་ཁུ་ཚུར་ཁྲ་མོ་དོ་ད་ཁོ་གར་འགྱངས་རེ་ད་ཁྱེད་གཉིས་གཉིས་ཀ་དེ་འགྱངས་བ་དང། དོ་དམ་བདེན་པ་ཐག་ཆོད་ཞུ་བ་དང་ཁུ་ཚུར་བདེན་པ་ཐག་ཆོད་ཞུ་བ་དེ་ཟེར་རྒྱུ་ཡིན་པ་དང། ཡིན་པ་དང་ཁུ་ཚུར་བདེན་པ་རྟོགས་པ་ལ་དོ་དམ་བདེན་པ་རྟོགས་པ་སྔོན་དུ་འགྲོ་དགོས་བས་ཆེ་དགོས་བ་ཡིན་པ་དང་ཁུ་ཚུར་བདེན་པ་རྟོགས་པ་ལ་ཁུ་ཚུར་ཁྲ་མོ་རྟོགས་དགོས་བས་ཆེ་ཁུ་ཚུར་ཁྲ་མོ་རྟོགས་པ་ལ་དོ་དམ་བདེན་པ་རྟོགས་པ་སྔོན་དུ་འགྲོ་དགོས་བས་ཆེ། འོན་ཏེ་རེ་ད།

ཐ་སྙད་ལ་ནི་མ་བརྟེན་པར་དམ་པའི་དོན་ནི་རྟོགས་མི་འགྱུར་ཟེར་གྱི། དེ་གཅིག་པ་རེད་ཟེར། ད་དེ་ཀུན་རྫོབ་དེ། ད་དེ་བུམ་པ་རྟོགས་ན་དེ་ཀུན་རྫོབ་བདེན་པ་རྟོགས་དགོས་ཀྱི་རེད་མ་རེད་ཟེར་དེ་ཁོ་རྙོག་དྲ་ཡོད་རེད་ད། ཞོལ་ཐག་ཆོད་དྲ་ཡོད་ཡོད་མ་རེད་ར། ད་བུམ་པ་རྟོགས་ན་ཀུན་རྫོབ་བདེན་པ་རྟོགས་པས་མ་ཁྱབ་ན་སྟོང་ཉིད་ཀྱི་དོན་གྱིས་རྟོགས་ན་སྟོང་ཉིད་རྟོགས་པས་མ་ཁྱབ་པ་དང་ཟེར། གཙོ་བོ་རྒྱུ་ས་དེ་རེད། ཞེས་བཤད་ཟེར། སྟོང་ཉིད་དོན་གྱིས་རྟོགས་ན་ཀུན་རྫོབ་བདེན་པ་རྟོགས་པས་མ་ཁྱབ་པ་དང་འོང་དེ། དེ་ནི་དེ་མ་རེད། ག་རེ་བྱས་ནས།

དེ་ཡིན་ན་བློ་ཀུན་རྫོབ་པ་གཏི་མུག་བདེན་འཛིན་ངོར་བདེན་གྲུབ་ཏུ་སྣང་མཁན་ཨ་ནི་སྣང་ཚུལ་ལ་དེ་ལྟར་ཡིན་པ་སྣང་བ་དེ་ལྟར་དུ་མ་གྲུབ་པ་ཅི་ནི་གནས་ཚུལ་ལ་ཐ་དད་མར་མེ་གཅིག་ཐ་སྙད་ཙམ་དུ་ཡོད་པ་ཅིག་ཡོད་རེད་བ་སྒྱུ་མ་ལྟ་བུ་ཡོད་དང་དེ་རྫུན་མ་གོ་གོ་དགོས་རེད་བ་དེ་རེད་སྣང་གནས་མི་མཐུན་པ་དེ་གོ་དགོས་རེད་དེའི་རྫུན་མ་གོ།

ད་ད་ལྟ་འདིའི་སྐབས་སུ་སངས་རྒྱས་ཀྱི་མཁྱེན་ཚུལ་བསྡུས་ནས་བཤད་ཀྱི་ཡོད། བསྡུས་ནས་བཤད་ན་སངས་རྒྱས་ཀྱི་མཁྱེན་ཚུལ་དེར་ཁོ་མགར་ཕོང་གཡུ་སྡོང་འཁོར། རེད་བ། མཁྱེན་པའི་དཀྱིལ་འཁོར་གཅིག་གིས་ནི་ཤེས་བྱའི་དཀྱིལ་འཁོར་ཀུན་ཁྱབ་ཅན་ཟེར། མཁྱེན་པ་སྐད་ཅིག་མ་གཅིག་གིས། ཇི་ལྟ་ཇི་སྙེད་ཀྱི་ཤེས་བྱའི་དཀྱིལ་འཁོར་ཟེར་ན་མ་ཟད་དེ་ཤེས་བྱ་ཇི་སྙེད་པ་ག་ཚོད་ཡོད་པ་ཡིན་ན་དེ་ཐམས་ཅད་ལམ་སྟེགས་དུ་བསྐྱོད་རེ་ར་རྒྱག་པ་ན་ཡིན་ཨོ་ཚོམ་ཏོག་འགྲོ་བ་ལ་ལྟ་ལབ་པས་ད་ཁྱེད་ཚོ་ཇག་ཚོང་ཁྲལ་རེ་བ་དོགས་པ་ཡོད་ར། ག་རེ་བྱས་ནས་ཟེར་ན་ཡ་གིའི་སྐབས་སུ་མཐར་ཐུག་དཔྱོད་པའི་རིགས་ཤེས་ཀྱིས་རྙེད་དོན་དང། རེད་བ། དོན་དམ་བདེན་པ་ཐ་སྙད་པའི་ཚད་མས་རྙེད་དོན། འདི་ཀུན་རྫོབ་བདེན་པའི་མཚན་ཉིད་ཀྱང། འདིའི་མཁྱེན་པ་གཅིག་གིས་ཤེས་བྱའི་དཀྱིལ་འཁོར་གང་ག་ཟེར་གྱི་ལབ་གི་འདུག་ད་འགལ་འགྲོ་གི་འདུག་ཟེར་ལབ་སྟེ་རྩོད་པ་དེ་རེད། དེ་འགལ་གྱི་མ་རེད་ཟེར་ལབ་དེ་ད་ལྟ་ཞིབ་ཆ་དེ་ཡ་གིར་གསུངས་པ་དེ་སྤྱིར་གསུངས་པ་དང་འདི་ནས་གསུངས་ཡང་དེ་དམིགས་བསལ་གྱི་སངས་རྒྱས་ཀྱི་ཤེས་བྱ་མཁྱེན་ཚུལ་གྱི་དབང་དུ་བྱས་ནས་གསུངས་གི་ཡོད་ཨ་ནི་འགལ་གྱི་མ་རེད་ཟེར་ལབ། ད་དེ་ལྟའང་འདི་ལྟར་དེ་ནས་འཕྲོས་པའི་གི་དངོས་གནས་ཁྱབ་པ་ཡོངས་རྫོགས་ཀྱི་མཚན་ཉིད་དེ་བདེན་རེད་མི་ལྟ།